འབྱུང་བ་དེ་འདྲ་ཡིན་མོད་དེ། ད་གསུམ་པ་ངོ་བོ་ཉིད་གསུམ་གྱི་ངོ་བོ་ངོས་བཟུང་བ་ནི་ཀུན་བཏགས་ཀྱི་མཚན་ཉིད་ཀུན་བཏགས་ག་དང། ཀུན་བཏགས་མཚན་ཉིད་ངོ་བོ་ཉིད་མེད་པ་ཡིན་ན་ཀུན་བཏགས་དེ་ཉིད་གང་ཡིན་སྙམ་ན། དེ་ནི་དགོངས་འགྲེལ་ལས་ཟེར་རོ། ད་ཀུན་བཏགས་ངོས་བཟུང་བ་དེ། རྣམ་པར་རྟོག་པའི་སྤྱོད་ཡུལ་ཀུན་བཏགས་པའི་མཚན་ཉིད་ཀྱི་གནས་འདུ་བྱེད་ཀྱི་མཚན་མ་ལ་གཟུགས་ཀྱི་ཕུང་པོ་ཞེས་ངོ་བོ་ཉིད་དམ་བྱེ་བྲག་གི་མཚན་ཉིད་དུ། མིང་དང་བརྡ་ཡིས་རྣམ་པར་བཞག་པ་དང།

ཀུན་རྟོག། ཀུན་རྟོག་པའི་ཕྱིར་ནོ་ཚེ་ཉིད་ངོ་གཉིས་པ་ཡིད་ཚེ་གར་བ། ད་ཀུན་རྟོག་ངེས་བཟོད་དབང་ཟེར། ད་ཀུན་རྟོག་ངེས་བཟོད་བའི་བཀའ་འདི་ཟེར། དེ་ཡི་ད། ད་ལྟ་དེ་ཚིག་དེ་འགྲོ་ཚར་སོང་ཨ། ད་དེ་རྗེས་ལོ་མོ་ཆེ་གེ་མ། མདོ་སྡེ་ཀུན་འགྲོ་བའི་བསྟན་བཤད་ཡིན་པར། དེ་ལ་ཚིག་དང་པོ་གསུམ་གྱིས་ནི་ཟེར་ལ།

དེ་མན་ཆད་ཅིས་ནི་ཀུན་རྟོག་སྟོང་ཚེ་དེ། ད་གཟོད་ཀྱི་ཕུང་པོ་ཞེས་ངོ་བོ་ཉིད་དུ་ཞེ་གྲོགས་ཀྱི་མཚན་ཉིད་དུ་དེ་ནི་མིག་ཏུ་དེའི་རྣམ་པ་ཞགས་པ་དུང་སེ་ཅན་འདུས། ད་དེའི་མན་ཆད་ཀྱི་དེ་ནི། ཀུན་རྟོག་གདུག་པའི་རྡོ་རྗེ་དེ་ལ་ཀུན་རྟོག་སྟོང་ཚེ་དེ་སྟེ། མན་ཆད་ཀྱི་ཀུན་རྟོག་སྟོང་ཚེ་དེ་སྟེ། ད་འདི་གཟུངས་ཕུལ་ངོ་ཞེས་ངོ་བོ་འདི་གཟུངས་ཕུལ་ཤེའོ་ཞེས་གཟུངས་སུ་གཏོགས་པ་ནི་ཞེ་གྲོགས་ཀྱི་འཆི་བ་དུ་སྟོང་ཚེ་ཡིན་ཏེ།

མཚན་མ་ཟེར་ཡ་ནི་དེ་མཚན་ཉིད་ལ་གོ་རེ། མཚན་ཉིད། སྐྱེ་བའི་མཚན་ཉིད་ཅན་འཇིག་པའི་མཚན་ཉིད་ཅེས། དེ་ཡང་རྒྱུ་དང་རྐྱེན་གྱི་སྟོབས་ཀྱིས་ཁོ་སྐྱེ་བ་དང་འཇིག་པའི་མཚན་ཉིད་ཅན་ཅིག་ཡིན་ཙང་ག་རེ་ཁོ་འདུ་བྱེད་ཀྱི་མཚན་མ་རེད་ཟེར་ལ་འགའ། འོ་དེ་དེའང། འོ་དེ་དེ་ཕྱིས་དེ་ཅིག་ད་བར་གྱི་དེ་རེད། ད་དེ་གི་ཕྱིས་ཀྱི་ས་གཞན་དབང་ཕྱིས་ཀྱི་ས་དེ་ཤོག་དུ་ཞིག་དེ་ཟེར་གི་ད་ད་གོ་ས་ར། གཞན་གྱི་དབང་གི་མཚན་ཉིད་ལགས་ཏེ་ཞེས་སོ། དོན་དམ་པའི་འོ་ད་དེ་ཡོངས་གྲུབ་ད་དེ་གི་གསུམ་པས་རང་གི་ངོ་བོ་བསྟན་ཏོ། ཡོངས་གྲུབ་དོན་དམ་པ་ངོ་བོ་ཉིད་མེད་པ་ཡིན་ན་དེ་ཉིད་གང་ཡིན་སྙམ་ན་ཟེར་བ། ད་དེ་ནི་དགོངས་འགྲེལ་ལས་རྣམ་པར་རྟོག་པའི་ཤེས་ཡིག་ཀ་རྟོག་པའི་མཚན་ཉིད་ཀྱི་གནས་འདི་བྱེད་ཀྱི་ཚད་མ་འདི་ཉིད་ཀ་རྟོག་པའི་མཚན་ཉིད་དེ་ཡོངས་སུ་མ་གྲོལ་གྱི་ངོ་བོ་ཉིད་དེ་ཁོ་ནའི་ངོ་བོ་ཉིད་མ་མཆིས་པ་ཉིད་གཤིས་ལ་བདག་མ་མཆིས་པ་དེ་བཞིན་གྱི་རྣམ་པར་རྟོག་པའི་དམིགས་པ་གང་བླངས་པ་དེ་ན་ཡོངས་སུ་གྲུབ་པའི་མཚན་ཉིད་བླངས་ཏེ། ད་དེ་ཀ་རྟོག་ངོ་བོ་ཉིད་བཟོས་སོ། ད་དེ་དབུ་སྟེ་བཞི་བོ་ཉིད་བཟོས་སོ། ད་མཚན་ཉིད་ཡུངས་འབྲུ་རོ། དེ་རྟོག་མ་ངོ་བོ་ཉིད་མིན་པ་དེ་ཉིད་བཟོས་ཀྱི་རོ། ཡུངས་འབྲུ་དེ་རྟོག་མ་ངོ་བོ་ཉིད་མིན་པ་ངེས་བཟོ་བའི་ཚིག་གར་འཇོག།